གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནི་ཨ་རི་རྒྱལ་ས་ཝ་ཤིན་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་གཉིས་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་བའི་རྩིས་འཕྲོ་གཟའ་པ་སངས་ཉིན་གྱི་ཁམས་སྐད་ཀྱི་གསང་སྦྱོར་བརྡ་ལི་རམ་ཁ་འབྱུང་སེང་ཞོལ་རྒྱན། དེ་ནི་དེ་རིང་གི་ལི་རམ་ཁ་ནང་དང་པོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནང་ཁུལ་ས་རྒྱ་རིན་པོ་ཆེ་མཆོག་གིས་འབྲས་ལྗོངས་ངྷ་སྟེང་སྤྱི་ཁྱབ་རང་བྱན་ཕྱུག་ལ་ཆོས་ལུགས་ཀྱི་གོ་ཆ་བཟུང་བར

དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་གྱིས་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་ཆུ་ལོག་གི་གོད་ཆག་བྱུང་བར་ཐུགས་གསོའི་འཚམས་འཕྲིན་བསྩལ་གནང་མཛད་ཡོད་པ་རེད། དེའང་ཟླ་བ་འདིའི་ཚེས་གསུམ་ཉིན་ནས་བཟུང་སྟེ་འབྲས་ལྗོངས་མངའ་ཁུལ་དུ་ཆར་པ་ཤུགས་ཆེ་བབས་པ་དང་དེས་རྐྱེན་པས། ལྷོ་ནག་མཚོ་ཆུང་རྡོལ་ཏེ་ཆུ་ལོག་བྱུང་བ་སོགས་ཀྱིས་ད་ལྟའི་ཆར་ལ་ཁུལ་དེ་ལ་གནས་སྡོད་མི་གྲངས་ཉིས་ཁྲི་ཉིས་སྟོང་ཙམ་གྱི་འཚོ་གནས་ལ་དོ་ཕོག་ཚབས་ཆེ་ཐེབས་ཡོད་པ་མ་ཚད་དོན་རྐྱེན་དེའི་འོག་ནས་ད་བར་མི་གྲངས་ཉི་ཤུ་རྩ་གཉིས་ཙམ་གྱི་ཚེ་སྲོག་ཤོར་ཡོད་པ་རེད་གདའ། ཡང་འབྲེལ་ཡོད་གནམ་གཤིས་སྔོན་བརྡའི་ལས་ཁུངས་ནས་འགྲེལ་བརྗོད་གནང་བ་ལ་གཞིགས་ན། དེ་སྔ། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ལོ་ལ་མངའ་སྡེའི་ནང་ཆུ་ལོག་ཆེན་པོ་ཞིག་བྱུང་བ་ནས་བཟུང་སྟེ་འདས་པའི་ལོ་ངོ་ལྔ་ལྷག་ཙམ་གྱི་རྗེས་སུ། འདི་ལྟ་བུའི་མི་རྒྱུ་ཟོག་གསུམ་ལ་གོད་ཆག་ཕོག་པ། ཚབས་ཆེ་ཤོས་དེ་ཡིན་པ་རེད། ད་རེས་འབྲས་ལྗོངས་མངའ་སྡེའི་ནང་འདི་ལྟ་བུའི་ཆུ་ལོག་གི་གོད་ཆག་ཚབས་ཆེན་བྱུང་བ་ལ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སྤྱི་ཁྱབ་བློན་ཆེན་མཆོག་ལ་ཐུགས་གསོའི་འཚམས་འཕྲིན་བསྩལ་གནང་མཛད་ཡོད་པ་དེའི་ནང་ད་རེས་མངའ་སྡེའི་ནང་ཆུ་ལོག་གི་གོད་ཆག་ཕོག་པ་དེས་རྐྱེན་པས་མིའི་ཚེ་སྲོག་ཤོར་བ་དང་དངོས་ཟོག་ལ་དོ་ཕོག་ཐེབས་པ་བཅས་ལ་ཐུགས་ཕམ་ཆེན་པོ་བྱུང་ལ་ཚེ་སྲོག་ཤོར་བའི་རྗེས་ཤུལ་ནང་མི་གོད་ཆག་ཕོག་པ་རྣམས་ལ་ཐུགས་གསོ་དང་སྨོན་ལམ་ཡོད་ཅེས་གསུངས་གནང་ཡོད་པ་རེད་གདའ། ཡང་དེ་དང་ཕྱོགས་མཚུངས་གོང་ས་མཆོག་གི་གསུང་འཕྲིན་དེའི་ནང་ད་རེས་མངའ་སྡེའི་ནང་གོད་ཆག་ཆེན་པོ་བྱུང་ཡོད་ཀྱང་འབྲེལ་ཡོད་ཚོས་མི་མང་ཚོའི་བདེ་སྡུག་སེལ་ཐབས་གནང་བཞིན་པར་བསྔགས་བརྗོད་དང་རྗེས་སུ་ཡི་རང་ཡོད་ལ་འབྲས་ལྗོངས་མི་མང་ཚོ་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་ངལ་སེལ་གྱི་མཐུན་འགྱུར་གྱི་ཚུལ་དུ་ཏཱ་ལའི་བླ་མའི་ཐེབས་རྩ་ཁང་ནས་ཞལ་འདེབས་གནང་རྒྱུའི་བཀའ་མངགས་གནང་ཡོད་ཅེས་བཀའ་གནང་ཡོད་པ་རེད་གདའ། སྤྱི་སྟོང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ནང་མཛད་འཆར་གཞི་བཟུང་ལྟར་ན། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་འབྲས་ལྗོངས་དུ་ཆིབས་བསྒྱུར་བསྐྱངས་གནང་རྒྱུའི་མཛད་འཆར་ཉིན་ཤས་ཕྱིར་འགྱངས་གནང་ཡོད་པ་དང། འདི་ཚེས་བཅུ་བདུན་ནས་ཉིན་གྲངས་གཉིས་ཙམ་གྱི་རིང་ལ་ཆོས་འབྲེལ་གྱི་མཛད་འཆར་ཡོད་པ་རེད་གདའ། ཡང་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ནས་སྲིད་སྐྱོང་གི་མཛད་འགན་བཞེས་རྗེས་ལྷོ་ཨ་མི་རི་ཀའི་ཁུལ་ལ་གཞུང་འབྲེལ་ཕྱོགས་ཕེབས།

བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་བཅུ། ད་རེས་ཚེས་གསུམ་ནས་བཞི་བར་ཀོ་སི་ཊ་རི་ཀ་རུ་ཕེབས་ནས་བོད་དོན་རྒྱབ་སྐྱོར་བ་ཆབ་སྲིད་ཀྱི་མི་སྣ་མཇལ་འཕྲད་ཀྱིས། བོད་ནང་གི་ཛ་དྲག་གནས་སྟངས་སྐོར་དང་གོང་ས་མཆོག་གི་དགོངས་གཞི་དང་བོད་མི་སྒྲིག་འཛུགས་ཀྱི་གནས་སྟངས་སོགས་ངོ་སྤྲོད་གནང་ཞོར་མུ་མཐུད་ནས་བོད་དོན་རྒྱབ་སྐྱོར་ཡོང་བའི་འབོད་སྐུལ་གནང་གདའ། ད་རེས་ཕྱི་ཚེས་གཉིས་ཉིན་སྲིད་སྐྱོང་མཆོག་ལྷོ་ཨ་མེ་རི་ཀའི་ནང་གི་རྒྱལ་ཁབ་ཆེ་གྲས Brazil གྱི Sao Paulo མངའ་སྡེའི་གྲོས་ཚོགས་ནང་ཕེབས་ནས་གྲོས་ཚོགས་ཀྱི་ཚོགས་གཙོ་དང་མངའ་སྡེའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་དྲུང་ཆེ་དང་གྲོས་ཚོགས་ཀྱི་འཐུས་མི་སོགས་མཇལ་མོལ་གནང་ནས་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་དང་རྒྱ་ནག་གཞུང་གིས་སྦེར་ཟིལ་ནང་མ་འཛུགས་ལས་གཞིའི་ཐད་སྦེར་ཟིལ་དབུས་གཞུང་དང་ས་གནས་གཞུང་གིས་དོགས་ཟོན་གནང་གལ་ཆེ་བ་དང་དམངས་གཙོའི་ལམ་ལུགས་ལྡན་པའི་སྦེར་ཟིལ་གྱིས་རྒྱ་ནག་དང་འབྲེལ་ལམ་གནང་སྐབས་རྒྱལ་སྤྱིའི་ཁྲིམས་དང་སྒྲིག་གཞི་དེ་བཞིན་འགྲོ་བ་མིའི་ཐོབ་ཐང་དང་རང་དབང་ཁག་སྣང་མེད་མི་གཏོང་བ། རྒྱ་ནག་ལ་བརྟེན་པ་བརྟག་དཔྱད་གནང་གལ་ཆེ་བ་དང་བོད་དོན་གླེང་སློང་ཡོང་བའི་རེ་སྐུལ་གནང་ཡོད་པ་ལྷོ་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད། འཇིགས་མེད་ཚེ་རིང་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་གདའ།
ད་རིང་ང་ཚོ་དེ་ཀོ་ལོམ་བྷེ་གི་བ་གོ་ཏ་རྒྱལ་ས་ལ་འདུག་སོ་གནམ་ཐང་ལ་འདུག་སོ་འབྱོར་གནང་སོང་དེ་ནས་སྐུ་ངོ་སྲིད་སྐྱོང་ནས་དང་པོ་དེ་ད་ལྟ་བ་གོ་ཏ་བོད་དོན་རྒྱབ་སྐྱོར་ཚོགས་པ།

ཡང་རྒྱ་ནག་ནས་ལོ་དགུའི་རིང་དུ་མུ་མཐུད་དེ་འཛམ་གླིང་ནང་རང་དབང་གི་གནས་སྟངས་ཆེས་སྡུག་ཤོས་ཡིན་པ་ཨ་མི་རི་ཀའི་རང་དབང་ཁང་པའི་སྙན་ཐོའི་ནང་གསལ་གདའ། དེའང་རྒྱ་ནག་ནས་བསྟུད་མར་ལོ་དགུའི་རིང་ལ་འཛམ་གླིང་ནང་རང་དབང་གི་གནས་སྟངས་ཆེས་སྡུག་ཤོས་མཐའ་མ་དེ་ཡིན་པ་ཨ་མི་རི་ཀའི་རང་དབང་ཁང་པའི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དྲ་གནས་རང་དབང་གནས་སྟངས་སྐོར་གྱི་སྙན་ཐོའི་ནང་གསལ་གདའ། དེ་ཡང་ཨ་མི་རི་ཀའི་རང་དབང་ཁང་པ་ཟེར་བའི་འགྲོ་བ་མིའི་ཐོབ་ཐང་ཚོགས་པས་ད་རེས་སྤྱི་ཚེས་བཞི་སྟེ་གཟའ་ལྷག་པའི་ཉིན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་གི་དྲ་གནས་རང་དབང་གི་གནས་སྟངས་སྐོར་གྱི་སྙན་ཐོ་འདོན་སྤེལ་གནང་ཡོད་པ་དང། དེའི་ནང་འཛམ་གླིང་གི་རྒྱལ་ཁབ་བདུན་ཅུ་གི་དྲ་གནས་རང་དབང་གི་གནས་སྟངས་དང་ཁོར་ཡུག་ལ་བརྟག་དཔྱད་བྱས་ཡོད་པ་དང་འཛམ་གླིང་གི་དྲ་གནས་བེད་སྤྱོད་གཏོང་བའི་བརྒྱ་ཆ་བརྒྱད་ཅུ་གྱ་དགུ་ལ་འབྲེལ་འདྲིས་བྱས་ནས་རྒྱུས་ལོན་བྱས་པའི་ཁྲོད་དུ་འཛམ་གླིང་ནང་བསྟུད་མར་ལོ་བཅུ་གསུམ་རིང་དྲ་གནས་རང་དབང་གི་གནས་སྟངས་ཇེ་སྡུག་འགྲོ་བཞིན་ཡོད་པ་དང་ད་ལོའི་སྙན་ཐོའི་ནང་གཙོ་བོ་སྲིད་དབང་སྒེར་གཅོད་སྲིད་གཞུང་ཚོས་རིག་ནུས་དྲ་བའི་ཚན་རྩལ་བེད་སྤྱོད་ཀྱིས་སྲིད་གཞུང་གི་དབང་ཤུགས་རྒྱ་སྐྱེད་བྱས་པའི་གནད་དོན་སྐོར་ཡིན་པ་དང་རྒྱལ་ཁབ་ཉི་ཤུ་རྩ་དགུ་ཡི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཡིན་པ་དང་རྒྱལ་ཁབ་ཉི་ཤུ་གི་དམིགས་འབེན་སྒྲུབ་ཐབས་བྱས་ཡོད་པ་བཅས་བཀོད་ཡོད་པའི་ནང་རྒྱ་ནག་ནས་མུ་མཐུད་དེ་ལོ་དགུའི་རིང་ལ་འཛམ་གླིང་ནང་རང་དབང་ཆེས་སྡུག་ཤོས་མཐའ་མ་དེ་ཡིན་པ་དང། རྟོག་ཞིབ་སྐར་གྲངས། བརྒྱ་ཐམ་པ། ཐོབ་སྐལ་ཡོད་པའི་ཁྲོད་ནས་རྒྱ་ནག་ལ་ད་ལོ་སྐར་མ། དགུ་མ་གཏོགས་མེད་པ་རེད་གདའ་དེ་མིན་ཐེ་ཝན་ལ་སྐར་མ། བདུན་ཅུ་དོན་བརྒྱད་ཐོབ་ནས་ཨེ་ཤ་དང་ཞི་བདེ་རྒྱ་མཚོའི་ཁུལ་གྱི་རང་དབང་ཐོབ་ཐང་ལེགས་ཤོས་ཨང་དང་པོ་དེ་ཡིན་པ་རེད་གདའ། ཨ་མི་རི་ཀའི་རང་དབང་ཁང་པའི་སྙན་ཐོའི་ནང་རྒྱ་ནག་གཞུང་གིས་རིག་ནུས་དྲ་བའི་ཚན་རྩལ་ཐད་མ་དངུལ་འབོར་ཆེན་བཏང་ནས་འབྲེལ་ཡོད་ཚོང་ལས་ཁང་དང་སྲིད་གཞུང་གི་དབང་སྒྱུར་བརྟན་པོ་ཡོང་བར་ཞབས་ཞུ་བྱེད་བཞིན་པ་དང་རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་དྲ་གནས་ཆ་འཕྲིན་ལས་ཁང་གི་འཁོར་སྐྱོད་གྲངས་རྩིས་དང་གསར་འགྱུར་སྡེ་ཁག་རིག་ནུས་ཚན་རྩལ་བཅས་མཉམ་བསྲེས་བྱས་ནས། རྒྱ་ནག་གི་དྲ་གནས་ཁོར་ཡུག་ལ་ཞིབ་བཤེར་ནན་མོ་དང་སྟངས་འཛིན་བྱེད་བཞིན་ཡིན་པ་འགྲེལ་བརྗོད་ཡོད་གདའ། དེ་མིན་རྒྱ་ནག་གི་འཕྲུལ་ཆས་ཀྱི་མིས་ཁ་བརྡ་བྱེད་བཞིན་པའི་བརྒྱུད་ནས་རྒྱ་ནག་དམར་ཤོག་གཞུང་གི་དབང་སྒྱུར་སྲ་བརྟན་དུ་གཏོང་གི་ཡོད་པའི་སྐོར་དང་ད་རུང་སྙན་ཐོའི་ནང་རྒྱ་ནག་གཙོས་པའི་དབང་ཆ་སྒེར་གཅོད་སྲིད་གཞུང་ཚོས་དྲ་གནས་ཚན་རྩལ། བརྒྱུད། དབང་སྒྱུར་སྲ་བརྟན། དོ་དམ་གྱི་རྣམ་པ་དེ་དམངས་གཙོའི་རྒྱལ་ཁབ་དག་གི་ཐུན་མོང་གི་ཕར་རྒོལ་བྱེད་རྒྱུ་གལ་འགངས་ཆེན་པོ་ཆགས་ཡོད་པ་གསོལ་འདེབས་གནང་ཡོད་པའི་གནས་ཚུལ་ཐོན་གདའ། རྣམ་པ་ཚོས་ད་ལྟ་གསན་རྒྱུ་ལེ་དེ་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། ད་ནི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོ་ལ་དམིགས་ཡུལ་མི་འདྲ་བ་ཡོད་ནའང་མཉམ་རུབ་ཀྱིས་འཐབ་རྩོད་བྱ་རྒྱུ་གལ་ཆེན་པོ་ཡིན་པ་གསུངས་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་གཏོང་བར་གསན་རོགས།
སྤྱི་ཟླ་བཅུ་པའི་ཚེས་ལྔ་ཉིན་བཞུགས་སྒར་གངས་སྐྱིད་དུ་བོད་མིའི་སྒྲིག་འཛུགས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དབུ་བཞུགས་ཐོག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་པར་སྐྲུན་ཞུས་པའི་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཚོགས་འདུ་ཡི་དཔྱད་རྩོམ་ཕྱོགས་བསྒྲིགས་ཞེས་པའི་རྒྱ་ཡིག་གི་དཔེ་དེབ་ཅིག་དབུ་འབྱེད་གནང་ཞིང་སྐབས་དེར་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོར་དམིགས་ཡུལ་འདྲ་མིན་ཡོད་ནའང་མཉམ་རུབ་ཀྱིས་འཐབ་རྩོད་བྱ་རྒྱུ་གལ་ཆེ་ཡིན་པ་སོགས་གནང་སོང། སྤྱིར་བཏང་ང་ཚོ་མང་པོ་ཞིག་གི་མཐར་ཐུག་གི་དམིགས་ཡུལ་དེ་མ་འདྲ་བ་ཡོད་རེད་རོ། ཨེ་འདྲ་བྱས་ནས་ཡིན་པ་ཡིན་ན་ཡང་ང་ཚོ་གི་གཅིག་གི་འཐབ་རྩོད་བྱེད་ས་ཀྱི་བྱ་ཡུལ་དེ་ང་ཚོ་གཅིག་པ་ཡིན་དུས་ཨ་ནི་ཡང་མཚམས་མཚམས་མཉམ་རུབ་ཀྱི་ནུས་པ་དེ་ང་ཚོ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། ཨེ་འདི་འདྲ་ཡིན་དུས་འདི་ཚོ་གི་ད་ང་ཚོ་གི་ཚོགས་ཆེན་རེད། དེ་ནང་བཞིན་གྱི་རྩོམ་རེད་དེ་ཚོ་ཚང་མ་གལ་ཆེན་པོ་ཞེ་པོ་ཅིག་དེ་ཆགས་བསྡད་ཀྱི་ཡོད་རེད།
རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཞེས་པའི་རྒྱལ་སྤྱིའི་རང་བཞིན་ཚོགས་འདུ་དེ་བཞིན་དེ་སྔོན་སྤྱི་ཟླ་དྲུག་པའི་ཚེས་བརྒྱད་ཉིན་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ཐའེ་ཝན་དང་བོད། ཡུ་གུར། ཧོང་ཀོང། དེ་བཞིན་སོག་པོ་བཅས་ནས་རང་དབང་འཐབ་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ། ཤེས་ཡོན་པ། དམངས་གཙོ་དོན་གཉེར་བ། བོད་དོན་རྒྱབ་སྐྱོར་བ་སོགས་མི་གྲངས་བདུན་ཅུ་ལྷག་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ་ལྷན་འཛོམས་ཀྱིས ྋགོང་ས་ཏཱ་ལའི་བླ་མ་སྐུ་འཕྲེང་རིམ་བྱོན་དང་རྒྱ་ནག་གི་མིང་ཆིང་མི་སེར་རྒྱལ་ཁབ་རྒྱ་ནག་དམར་ཤོག་གཞུང་བཅས་བར་གྱི་ཆོས་ལུགས་ཀྱི་འབྲེལ་བའི་སྐོར་གཏམ་བཤད་གནང་ཡོད་པ་མ་ཟད་གདུག་རྩུབ་སྲིད་དབང་ཚར་གཅོད་དང་སྤྱི་མཐུན་ལམ་ལུགས་གསར་འཛུགས་བོད་རྒྱ་བར་གྱི་དམངས་ཁྲོད་འབྲེལ་བ་ལ་གོ་སྐབས་དང་གདོང་ལེན་ཞེས་པའི་བརྗོད་གཞི་སོགས་ཀྱི་ཐོག་གཏམ་བཤད་དང་གོ་བསྡུར་གནང་ཡོད་པ་རེད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་འདི་ལྟ་བུ་ཡི་རྒྱ་ནག་གི་ཆབ་སྲིད་དང་འབྲེལ་བའི་རྒྱལ་སྤྱི་རང་བཞིན་ཚོགས་འདུ་དེ་བཞིན་རྒྱ་གར་རྡ་རམ་ས་ལ་ཚོགས་ཐུབ་པ་དེ་ཡིས་རྒྱ་གར་གཞུང་གི་རྒྱབ་སྐྱོར་གྱི་རྣམ་པ་མངོན་ཐུབ་པ་བྱུང་ཡོད་ལ་དཔེ་དེབ་དེས་ཀྱང་གསལ་སྟོན་བྱས་ཡོད་ཅེས་གསུངས་བྱུང། དཔེ་དེབ་དེ་གིས་རྒྱབ་ལོགས་ག་རེ་མཚོན་གྱི་ཡོད་རེད་ཟེར་ན། དཔེར་ན་ང་ཚོ་ཚོགས་འདུ་ཚོགས་ཡ་དེ་རྒྱ་གར་ལ་ཐེངས་དང་པོ་ཚོགས་ཡ་དེ་ག་རེ་བྱས་ཡོད་རེད་སྔོན་མ་ནས་རྒྱ་གར་དེ་ཚོ་གིས་ལག་པ་བཅང་གི་ཡོད་མ་རེད། ད་ལྟ་ལག་པ་བཅང་གི་ཡོད་རེད་ལག་པའང་བཅང་ཚར་དེ་ཡང་དེ་ཡ་ཚིག་གཞི་བྱས་གི་ཡོད་རེད་འོན་ཀྱང་གོམ་པ་དང་པོ་སྤོས་པ་རེད་རྒྱ་གར་ཨང་ད་དེ་ལྟ་བུ་གིས་ང་ཚོ་ལ་རྒྱབ་སྐྱོར་དང་དུ་སོ་བྱེ་བ་མུ་མཐུད་བྱེད་ཀི་དེ་མང་འདི་གི་ཡོད་པ་ཞིག་མཚོན་འདི་གི་རེད་དཔེ་དེབ་དེ་ནི་དཔེ་དེབ་དེ་ཨང་གཉིས་པ་ག་རེ་ཟེར་ཁོ་ཚུགས་སང་ཚུགས་ད་ལྟ་ཚུར་ལོགས་ལ་བསྡད་བསྡད་པ་འཛམ་གླིང་ག་ས་ག་ལ་གྲམ་བསྡད་བ་གི་མི་རིགས་ཁྱོད་དངོས་མ་རེད་འདི་ག་དུས་ནང་མན་ཇུ་སོག་པོ་བོད་ཡུ་གུར་ཟེར་ནི་ང་ཚོ་བཤད་དེ་ཡོད་ད་དེ་དེ་ནི་རྒྱ་ནག་དམངས་གཙོ་གི་པ་དང་ཐའེ་ཝན་དང་དེ་ནི་ཧོང་ཀོང། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཚེ་རིང་བསམ་འགྲུབ་ལགས་ནི་གོང་ཞུས་རྒྱ་ཡིག་དཔེ་དེབ་ཀྱི་རྩོམ་སྒྲིག་པ་ཡིན་པ་དང་ཁོང་གིས་དཔེ་དེབ་དེའི་ནང་ཁྱོན་དཔྱད་རྩོམ་ཉི་ཤུ་ཡོད་པའི་ནང་ནས་རྒྱ་ཡིག་གི་རྩོམ་ཡིག་བཅུ་དྲུག་དང་དབྱིན་ཡིག་གི་རྩོམ་ཡིག་གསུམ། དེ་བཞིན་ཀོ་རི་ཡའི་སྐད་ཡིག་གི་རྩོམ་ཡིག་གཅིག་བཅས་ཡོད་པར་འགྲེལ་བརྗོད་གནང་ཞིང། ད་རེས་དཔེ་དེབ་འདི་དཔར་བསྐྲུན་ཐུབ་པ་འདི་ཡིས་རྒྱ་ནག་གཞུང་ལ་བརྡ་ལན་ཁ་གསལ་ཞིག་སྤྲད་ཡོད་པ་སོགས་གནང་སོང། དེབ་འདི་དཔར་བསྐྲུན་བྱས་ན་རྒྱ་ནག་གཞུང་ལ་ཡང་དེ་གཅིག་བརྡ་ལན་གསལ་པོ་ཞིག་སྤྲད་པ་རྒྱུ་རེད་བསམ་གི་ག་རེ་ཟེར་ན་ང་ཚོ་ད་ལྟ་རྒྱལ་སྤྱིའི་ཚོགས་འདུ་འདི་ག་ནང་ཆ་ཤས་ལེན་མཁན་ནང་ན་བོད་ཡོད་རེད་ནས་སོག་པོ་ཡོད་རེད་ནས་ཤར་ཏུར་ཀི་སི་ཐན་ཡོད་རེད་ཤར་ཏུར་ཀི་སི་ཐན་གྱི་ནང་ལོགས་ནས་ཡང་རང་བཙན་གྱི་ལྟ་བ་འཁྱེར་མཁན་ཞིག་དང་ཡང་རྒྱ་ནག་ཁ་བརྡའི་མང་གཙོ་དགོས་ཟེར་ཡ་གི་མང་གཙོ་ལྟ་བ་འཁྱེར་མཁན་ཞིག་རེད་དེ་ཕྱི་རྒྱལ་དུ་ནི་མན་ཇུའི་གི་ད་ལྟ་ཁོ་ཚོ་རྒྱལ་ཁབ་དེ་སླར་གསོ་བྱེད་གི་ཡིན་ཟེར་མན་ཇུའི་གི་ཚོགས་པ་ཞིག་རེད་དེ་ན་ང་ཚོ་རྒྱལ་སྤྱིའི་ཚོགས་འདུ་འདི་དེ་ག་ནང་ཆ་ཤས་ལེན་མཁན་ཚོགས་པ་ཁག་ཅིག་ཡོད་རེད་ད་ང་ཚོ་ཚང་མ་འཐབ་རྩོད་ཀྱི་ངོ་བོ་མི་འདྲ་ན་ཡང་ཚང་མ་གི་གཅིག་རེད་སོ་སོ་མི་རིགས་གི་བདག་དབང་རྩོད་གི་ཡོད་རེད་རྩོད་སའི་དེ་རྒྱ་ནག་གཞུང་རེད་གཅིག་ཁ་གཏད་གཅོག་སའི་དེ་ཡང་རྒྱ་ནག་གཞུང་རེད་དེ་ཡིན་ཙང་གཅིག་ནི་དེབ་འདི་ཡིན་ན་ང་ཚོ་ལས་ཁུངས་ཀྱི་རྒྱལ་སྤྱིའི་ཚོགས་འདུ་དེའི་གྲུབ་འབྲས་ཡིན། གཉིས་ནི་དེབ་འདི་གིས་རྒྱ་ནག་ལ་ཡང་གཅིག་བརྡ་ལན་གསལ་པོ་ཞིག་འཕྲོད་ཐུབ་ཀྱི་རེད་བསམ།
གཞན་ཡང་ཁ་སྔོན་སྐོང་ཚོགས་གནང་བའི་རྒྱལ་སྤྱིའི་ཚོགས་འདུ་དེའི་ཐོག་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ནོ་བེལ་ཞི་བདེ་གཟེངས་རྟགས་ཐོབ་མྱོང་མཁན་སྐུ་ཞབས་ལིའུ་ཞའོ་པོ་ཡི་བཟའ་ཟླ་ལྕམ་ལིའུ་ཞ་ལགས་ཀྱང་མཉམ་ཞུགས་གནང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་གླེང་སྟེགས་ཐེངས་གསུམ་པའི་སྐོང་ཚོགས་གླེང་སྟེགས་ཀྱི་སྟེང་ལ། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ས་ཁུལ་དེའི་རྒྱལ་ཁབ་སོ་སོའི་ཕན་ཚུན་གྱི་བདག་དབང་ལ་བརྩི་འཇོག་བྱེད་དགོས་ཞེས་ནན་བརྗོད་བྱས་གདའ། དེ་ནི་རྒྱ་དཀར་ནག་གཉིས་དབར་ཧི་མ་ལ་ཡའི་རི་རྒྱུད་རྒྱ་གར་བྱང་ཤར་ཨ་རུ་ཎཱ་ཅལ་གྱི་འཕགས་བོད་མཐའ་མཚམས་སུ་རྒྱུན་གཏན་ནས་རྩོད་རྙོག་ཡོད་པའི་ཛ་དྲག་ཆེ་བའི་དུས་སྐབས་དེ་ལ་ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་གླེང་སྟེགས་ཐེངས་གསུམ་པ་ཀོང་པོ་ཉིང་ཁྲི་རུ་སྐོང་ཚོགས་བྱས་གདའ། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིས་ཚེས་ལྔ་ཉིན་ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་གླེང་སྟེགས་སྟེང་ནུབ་ཕྱོགས་སྟོབས་ཆེན་རྒྱལ་ཁབ་ཁག་གི

ད་ལོ་སྤྱི་ཟླ་བརྒྱད་པ་ལ་ཨ་རིས་རྒྱ་ནག་གི་དཔོན་རིགས་ཁག་ལས་འགུལ་དེ་དང་འབྲེལ་བ་ཡོད་པ་ཚོ་ལ་ཐོངས་མཆན་ཝི་ས་སྤྲོད་རྒྱུ་བཀག་འདོམས་ཀྱི་ཉེས་ཆད་བཀལ་ཡོད་པ་རེད་གདའ།

ཨ་རིའི་གྲོས་ཚོགས་ཀྱི་ཁྱབ་ཁོངས། Global Engagement Center། ཟེར་བའི་ཕྱིའི་རྒྱལ་ཁབ་ཁག་གི་དྲིལ་བསྒྲགས་དང་གནས་ཚུལ་རྫུན་མ་ཁྱབ་སྤེལ་ཐད་ཞིབ་འཇུག་བྱེད་མུས་ཀྱི་ལས་ཁུངས་ཀྱི་ངོས་ནས་ཤོག་ངོས་ལྔ་བཅུ་ང་བརྒྱད་ཡོད་པའི་སྙན་ཐོ་ཞིག་བཏོན་ཡོད་པའི་ནང། པེ་ཅིང་གཞུང་གིས་གནས་ཚུལ་རྫུན་མ་ཁྱབ་སྤེལ་བྱེད་བཞིན་པའི་བྱ་སྤྱོད་དེ་ལ་འགོག་རྒོལ་མ་བྱས་ཚེ་དེས་འཛམ་གླིང་གི་རྒྱལ་ཁབ་མང་པོའི་སྨྲ་བརྗོད་རང་དབང་ལ་ཚད་བཀག་ཐེབས་ནས། གོ་ལ་ཁྱོན་ཡོངས་ཀྱི་ཞི་བདེ་དང་བརྟན་བརླིང་ལ་གཏོར་བརླག་གཏོང་སྲིད་པའི་ཉེན་བརྡ་བཏང་གདའ། ཡིན་ནའང་རྒྱ་ནག་གཞུང་གི་ངོས་ནས་ཨ་རིའི་སྙན་ཐོ་དེ་ནི་དྲང་བདེན་མ་རེད་ཅེས་སྐྱོན་བརྗོད་བྱས་ཡོད་པ་རེད་གདའ། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན་རྒྱ་ནག་གཞུང་གིས་རྒྱ་ནག་ནང་ཁུལ་དང་དེ་བཞིན་རྒྱལ་སྤྱིའི་སྤྱི་ཚོགས་གང་ས་ལ་གསར་འགྱུར་གནས་ཚུལ་རྫུན་སྒྲོག་བྱེད་བཞིན་པའི་བྱ་སྤྱོད་དེས་བོད་དང་ཤིན་ཅང་སོགས་རྒྱ་ནག་གི་བཙན་དབང་འོག་སྡུག་སྦྱོང་མྱོང་བཞིན་པ་རྣམས་ཀྱི་དངོས་ཡོད་གནས་སྟངས་རྒྱལ་སྤྱིའི་སྤྱི་ཚོགས་ནས་ཤེས་རྟོགས་ཐུབ་རྒྱུ་ལ་འགལ་རྐྱེན་འཕྲད་སྲིད་པ་གསུངས། ཡང་ཧོང་ཀོང་གཙུག་ལག་སློབ་གྲྭ་ཆེན་མོའི་གཙོ་འཛིན་ལ་སློབ་ཡོན་གྱི་རོགས་དངུལ་རྒྱ་དངུལ་སྒོར་མོ་ས་ཡ་བཅུ་ཙམ་རྒྱ་ནག་སྐམ་ས་ནས་ཡོང་བའི་སློབ་ཕྲུག་རྒྱལ་ཞེན་ཅན་རྣམས་ལ་སྤྲད་དེ་བེད་སྤྱོད་ལོག་པ་བཏང་བའི་ཉེས་འཛུགས་ལ་ངོས་ལེན་བྱས་མེད་པ་རེད་གདའ། དེ་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཀན་ཀྲུན་སྐད་ཀྱི་སྡེ་ཚན་ནས་སྤྱི་ཟླ་བཅུ་པའི་ཚེས་བཞི་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན་ཧོང་ཀོང་གཙུག་ལག་སློབ་གྲྭ་ཆེན་མོའི་འགན་འཛིན་ལྷན་ཚོགས་ཀྱི་ཁོངས་སུ་ཡོད་པའི་ཚོགས་མི་ཞིག་ལ་མི་ཞིག་གིས་ཁོ་པ་ལ་འཁོན་ལན་སློག་ཡོང་བསམ་ནས་མིང་འབོད་འདོད་མེད་པ་ཞིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བའི་ནང་ཧོང་ཀོང་གཙུག་ལག་སློབ་གྲྭ་ཆེན་མོའི་འགན་འཛིན་ལྷན་ཚོགས་ལ་ཧོང་ཀོང་གཙུག་ལག་སློབ་གྲྭ་ཆེན་མོའི་ཚོགས་གཙོ་བཟང་གིས་རྒྱ་ནག་གི་ཤན་ཅན་གློག་གི་པར་བཤུ་འཕྲུལ་ཆས Nine Star བཟོ་ཚོང་ཁང་ནས་རོགས་དངུལ་ལེན་ཏེ་ཁོ་པའི་ཁོ་པའི་དབང་འཛིན་གྱི་འོག་ཡོད་པའི་འཛུགས་སྐྲུན་གྱི་ཐེབས་རྩ་ཟེར་བའི་མིང་ཐོག་བཙུགས་ནས་བེད་སྤྱོད་ལོག་པ་བཏང་ཡོད་པའི་སྐྱོན་བརྗོད་བྱས་ཡོད་པ་དང། ཡིན་ནའང་ཧོང་ཀོང་གཙུག་ལག་སློབ་གྲྭའི་མགྲིན་ཚབ་པས་རོགས་དངུལ་བེད་སྤྱོད་ལོག་པ་བཏང་བའི་ཉེས་འཛུགས་དེ་བདེན་པ་མིན་པ་དང་དེ་ནི་གཙུག་ལག་སློབ་གྲྭ་དང་རོགས་དངུལ་སྤྲོད་མི་བཅས་ཚང་མ་ལ་མིང་རྗེས་ངན་པ་བཟོ་ཐབས་ཤིག་ཡིན་པ་དང་དེ་ཡང་རྒྱ་ནག་དང་ཧོང་ཀོང་གི་ཁྲིམས་ལུགས་དང་མཐུན་པ་ཞིག་ཡིན་པ་ལས་ཉེས་པ་བསགས་མེད་པར་རྒྱ་ནག་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཞིག་ལ་འགྲེལ་བརྗོད་གནང་གདའ། ཡང་གོང་ཞུས Nine Star ཟེར་བའི་འཕྲུལ་ཆས་བཟོ་ཚོང་ལས་ཁང་དེ་ནི་ཨ་མི་རི་ཀའི་ནང་སྲིད་ལས་ཁང་གིས་སྤྱི་ཟླ་དྲུག་པའི་ཚེས་བཅུ་གཉིས་ཉིན་ཡུ་གུར་མི་མང་ལ་བཙན་དབང་གིས་ངལ་རྩོལ་སྐུལ་འདེད་སྔོན་འགོག་གི་ཁྲིམས་ཡིག་གཏན་ལ་ཕབ་པ་བཞིན་བཟོ་ཚོང་ལས་ཁུངས་བརྒྱད་ཀྱིས་ཤིན་ཅང་གི་གཞུང་དང་ངན་པ་ལག་སྦྲེལ་བྱས་ཏེ་ཡུ་གུར་དང་ཀིར་གིས་སོགས་ཀྱི་ཁ་ཆེ་གྲངས་ཉུང་མི་རིགས་ཀྱི་ཐོག་ལ་བཙན་དབང་གིས་ངལ་རྩོལ་སྐུལ་འདེད་བྱེད་བཞིན་པའི་དཔལ་འབྱོར་གྱི་དམ་བསྒྲགས་ཉེས་ཆད་བཏང་ཡོད་པའི་ཁོངས་སུ་ཡོད་པའི་གནས་ཚུལ་ཐོན་གདའ། དེ་ནས་དེ་རིང་གི་སྐབས་དོན་གྱི་གླེང་མོལ་ཟེར་བའི་ལེ་ཚན་ནང་བོད་ནང་དུས་འགྱུར་གྱི་རྗེས་ནས་སྐྱེས་པའི་བཙན་བྱོལ་བུད་མེད་ཞིག་གིས་ཁོང་གི་ཕ་དམ་པ་བོད་ནང་རྒྱ་མི་དམག་མིས་བསད་པའི་སྐོར་དང་འབྲེལ་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་དེ་བཞིན་བོད་ནང་གི་སྐད་ཡིག་དང་ངོ་བོ་རིག་གཞུང་ཉམས་ཆག་འགྲོ་བཞིན་པའི་གནད་དོན་ངོ་སྤྲོད་བྱས་ཡོད་པ། ཨ་རི། New Mexico མངའ་སྡེའི Santa Fe གྲོང་ཁྱེར་གྱི་ས་གནས་ཀྱི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་དང་འབྲེལ་ནས་བུད་མེད་དེ་ལ་ཐད་ཀར

གསར་འགྱུར་བརྒྱུད་ལམ་དེ་གི་ནི་གསར་འགོད་པ་གིས་ཁྱེད་རང་ལ་ད་ཁྱེད་རང་གི་ལོ་རྒྱུས་དང་འབྲེལ་བ་ཐོག་ནས་ནི་བོད་ནང་གི་གནས་ཚུལ་དང་འབྲེལ་ཚད་བཅར་འདྲི་ཞུས་བཞག་འདུག་བྱས་ཙང་ང་ཀློག་པ་པོ་ཡིན་དུས་ངས་གསར་འགྱུར་དེ་ཆ་ཚང་གཅིག་ཀློག་པ་ཡིན། ད་དེའི་ནང་ལ་ཡང་ཁྱེད་རང་གིས་གཙོ་བོ་ཅིག་ཁྱེད་རང་གི་ལོ་རྒྱུས་ཅིག་རེད་ཤག་དེ་ནས་ལྷག་པར་དུ་ད་ཁྱེད་རང་པཱ་ལགས་ལ་ཡང་སྔས་མ་བྱུང་བ་གི་གནས་ཚུལ་དང་འབྲེལ་ཚད་ཐོག་ནས་དེ་ནས་ད་བོད་ནང་གི་གནས་སྟངས། ཞེ་དྲག་སྡུག་པོ་ཡིན་པ་དང་ཨ་ནི་འགྲོ་བ་མིའི་ཐོབ་ཐང་གནས་སྟངས་མེད་པ་གི་དེ་འདྲ་ཅིག་རེད་ཤག་ཨ་ནི་ཁྱེད་རང་གིས་ད། ང་ཚོ་རླུང་འཕྲིན་གསན་མཁན་རྣམ་པ་ཚོ་ལ་ཡང་མདོར་བསྡུས་བྱས་ནས། ཁྱེད་རང་གིས་དེ་གསར་འགྱུར་དེ་ནང་ལ་ཡང་གཙོ་བོ་བཅར་འདྲི་དང་ལན་གནང་དུས་ལ་ནང་དོན་མདོར་བསྡུས་ག་རེ་ག་རེ་གསུངས་པ་ཡིན་མདོར་བསྡུས་བྱས་ནས་ང་ཚོ་འདི་ལ་ཡང་ངོ་སྤྲོད་གནང་རོགས་བྱས་ད། དེ་ཁ་ཚོ་དོག་པོ་ཁོ་རང་ཚོ་ངའི་སྐོར་ལ་ཇི་འདྲ་གི་ཡིན་ལགས་སོ། ལགས་སོ། ང།

ཁྱེད་རང་གི་སེམས་ནང་ལ་དེ་འདྲ་གི་ད་ལྟ་ཡིན་ན་གོ་རྒྱས་མི་འདུག་སེམས་ནང་ལ་ན་ཟུག་ཆེན་པོ་འདུག་དེ་འདྲ་ཟེར་ཨ་ནི་དེ་ནས་གཙོ་ཆེ་ཤོས་དེ་ད་བོད་ཀྱི་དེ་ནི་བོད་པ་ཚོ་གི་ད་རིག་གཞུང་དང་ཨ་ནི་མི་ས་ད་ངོ་བོ་དེ་ཨ་ནི་བརླག་འགྲོ་གི་འདུག་ཁྱེད་རང་གི་རྩོམ་ཡིག་ནང་ལ་དེ་འདྲ་ཟེར་བྲིས་འདུག་ག་ཨང་དེ་འདྲ་ཡིན་དུས་ཙམ་ལ་ཡ་ཁྱེད་རང་གི་བལྟས་པས་ན་ད།

ཁྱེད་རང་གིས་ད་ལྟ་གོ་ཡ་ལ་ཁྱེད་རང་གི་སོ་སོ་གི་ལོ་རྒྱུས་ཉམས་མྱོང་དེ་ཚོ་སྔས་མ་ད་བྱུང་དེ་ཨ་ནི་ཅིག་དེ་ཚོ་ལ་གཞི་བཞག་ནས་ཁྱེད་རང་གི་མི་ཚེ་གི་ལོ་རྒྱུས་ཀྱི་དབྱིན་ཇི་ཐོག་ལ memoir དེ་འདྲ་ཟེར་གྲ་སྒྲིག་བྱེད་གི་ཡོད་རེད་ཟེར་ཅིག་ཁྱེད་རང་དེ་སྐོར་ལ་ཤུགས་རྒྱག་གི་ཡོད་རེད་ཟེར་ཅིག་མོ་ད་ལྟ་འབྲི་གི་ཡོད་རེད་དེ་སྐོར་ལ་ལས་ཀ་བྱེད་གི་ཡོད་ཟེར་གྱི་འདུག་ད་དེ་ག་དུས་ང་ཚོ་མཐོང་ཡ་ཡོད་རེད། ཧཧཧ། དེ་ཚོ་ད་ག་ཚོད་ཡ་ངས་བཀའ་ཙམ་བོར་བས་བསམ་བྱུང Google དེ་འདྲ་ཤེས་ས་ཡིན་ན།